འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
ནང་ཆོས་ཀྱི་སྒོམ་ཉམས་ལེན་གྱིས་སེམས་ནད་ཀྱི་དཀའ་ངལ་སེལ་རྒྱུ་ཡོད་པའི་ཚན་རིག་ཞིབ་འཇུག་སྙན་ཐོ་མང་པོ་མཐོང་བཞིན་ཡོད་པ་ལྟར། ཐེངས་འདིའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ། ནུབ་ཕྱོགས་པའི་སེམས་ཁམས་རིག་པ་བ་དང་ནང་ཆོས་རྒྱུན་རིང་ཉམས་ལེན་མཛད་མཁན་ཁག་ཅིག་གིས་སེམས་ཁམས་ཀྱི་ཐོག་ནས་མི་ཚེ་ལ་དཀའ་ངལ་ཡོང་མཁན་ཚོར་རོགས་པ་མཛད་སྟངས་ཅི་འདྲ་མཛད་ཀྱི་ཡོད་པའི་སྐོར་ཞིག་ཞུ་རྒྱུ་ཡིན། བོད་ཀྱི་སྤྱི་ཚོགས་ནང་ནང་ཆོས་ཀྱི་ཤུགས་རྐྱེན་ཆེན་པོ་ཐེབས་པའི་རིག་གཞུང་གི་འོག་ནས་མི་རྣམས་ཀྱི་སེམས་ཀྱི་དཀའ་ངལ་མང་པོ་ཞིག་རང་བཞིན་ནས་ཆུང་དུ་གཏོང་བའི་གོམས་སྲོལ་ཡོད་པ་དང། དེ་ཡང་སྐད་ཆ་རེ་རེ་དང་བསམ་བློའི་འཁྱེར་སོ་རེ་རེ་ཡིས་མི་ཚེའི་དཀའ་ངལ་གདོང་ལེན་ནང་སེམས་ཁམས་ཀྱི་ཐོག་ནས་ཤེས་ན་ཕན་ཐོགས་མང་པོ་ཡོང་གི་ཡོད་པ་རེད། དཔེར་ན་དཀའ་ངལ་ཞིག་འཕྲད་པའི་སྐབས་སུ། དེ་ནི་ལས་ཡིན་པ་མི་གཞན་གྱིས་དྲན་གསོ་གཏོང་བའི་སྐད་ཆ་ཤོད་པ་དང། རང་གིས་ཀྱང་དེ་ལྟར་ཡིན་པར་ཡིད་ཆེས་མཛད་པའི་འོག་ནས། རང་གི་སེམས་ཀྱི་དཀའ་ངལ་དེ་རང་བཞིན་ནས་ཀྱང་ཆུང་དུ་འགྲོ་བའི་ཁྱད་པར་ཡོད་པ་ཞིག་རེད། དེ་ལྟ་བུའི་ཡིད་ཆེས་མེད་པའི་རིག་གཞུང་གཞན་གྱི་ནང་ལ། དཀའ་ངལ་ཆུང་ཆུང་ཞིག་འཕྲད་དུས་ཀྱང། འདི་ཅི་ལྟར་བྱས་ནས་ང་ལ་འཕྲད་པ་ཡིན་ན་བསམ་པ་དང། ང་ལ་དཀའ་ངལ་འདི་འདྲ་མྱོང་དགོས་པའི་རྒྱུ་མཚན་མེད་བསམ་པ་སོགས་ཀྱི་ཐོག་ནས་སེམས་ནང་ལ་དཀའ་ངལ་ཇེ་ཆེ་ནས་ཇེ་ཆེར་འགྲོ་གི་ཡོད་པ་རེད། དཔེར་ན་ནང་ཆོས་ཀྱི་ཤོད་སྲོལ་ཞིག་ནང་ལ། མདའ་མོ་གཅིག་ལུས་ལ་ཕོག་དུས་ན་ཚ་གཏོང་བ་དེ་མདའ་མོ་གཅིག་ཡིན་མོད། འོན་ཀྱང་རང་གི་སེམས་ནང་ལ་དེ་ལས་སྐྱེས་པའི་སྡུག་བསྔལ་དེ་མདའ་མོ་གཉིས་པ་དེ་ཡིན་ཅེས་ཤོད་སྲོལ་ཡོད་པ་ལྟར། ཕྱི་ཡི་དཀའ་ངལ་དེ་ལས་ཆེ་བ་ནང་སེམས་ཀྱི་དཀའ་ངལ་མྱོང་གི་ཡོད་པར་བརྟེན་ནས་རེད། རྒྱུ་མཚན་དེ་དག་ཁོ་ནས་ད་ལྟ་ནུབ་ཕྱོགས་སུ་ནང་ཆོས་ཀྱི་ལྟ་གྲུབ་ཉམས་ལེན་བཅས་དང། ལྷག་པར་དུ་ནང་ཆོས་ཀྱི་སེམས་ཁམས་རིག་པ་ཞེས་ངོས་འཛིན་མཛད་པའི་ལྟ་གྲུབ་ཁག་སྨན་ཁང་ཁག་དང་སྤྱི་ཚོགས་ཞབས་ཕྱི་ཁང་ཁག་སོགས་ཀྱིས་བེད་སྤྱོད་གཏོང་གི་ཡོད་པ་བཅས་རེད་ལ། དེ་ལྟ་བུའི་སློབ་ཁྲིད་མཛད་མཁན་གྱི་ཆེད་ལས་ཀྱི་ལས་ཀའི་ལམ་བུ་གསར་པ་ཞིག་དར་བཞིན་ཡོད་པ་ཞིག་རེད། དེར་བརྟེན་བོད་སོགས་ཤར་ཕྱོགས་ཀྱི་ནང་པའི་ལུང་པ་ཁག་ནི་འདི་ལྟ་བུའི་ཤེས་རིག་གི་འབྱུང་ཁུངས་དེ་རེད། རེད་དེ་ད་ལྟ་བོད་སོགས་ཤར་ཕྱོགས་ཀྱི་ལུང་པའི་མི་རབས་གསར་རྙིང་འགྱུར་བཞིན་པའི་བརྒྱུད་རིམ་ནང་ལ་སྲོལ་རྒྱུན་ཀྱི་རིག་གཞུང་དེ་རང་གི་མི་ཚེའི་ཆ་ཤས་སུ་ཆགས་པའི་མི་རབས་རྒན་པ་རྫོགས་འགྲོ་བ་དང། མི་རབས་གསར་པ་རྣམས་དེང་རབས་ཀྱི་སློབ་གསོ་གཙོར་བཟུང་མཛད་པ་མ་ཚད། ད་ལྟ་ནུབ་ཕྱོགས་ཀྱི་ཡར་རྒྱས་དང་འཚོ་བའི་གོམས་གཤིས་རྗེས་སུ་འཇུག་བཞིན་ཡོད་པར་བརྟེན་ནས། ནུབ་ཕྱོགས་སུ་མི་རྣམས་ཀྱིས་འཕྲད་བཞིན་པའི་དཀའ་ངལ་མང་པོ་ཞིག་རིམ་བཞིན་ཤར་ཕྱོགས་ཀྱི་མི་རྣམས་ཀྱིས་ཀྱང་འཕྲད་སྲིད་པ་མ་ཚད་ཕྱོགས་མང་པོ་ཞིག་ནས་ད་ལྟ་ནས་འཕྲད་འགོ་བཙུགས་ཀྱི་ཡོད་པ་རེད། དེར་བརྟེན་ཕྱི་རྒྱལ་ནུབ་ཕྱོགས་སུ་ད་ལྟ་མི་རྣམས་ཀྱིས་གཞན་ལ་རོགས་པ་མཛད་པར་ནང་ཆོས་ཅི་འདྲ་བེད་སྤྱོད་མཛད་དགོས་པ་དང།

དེར་བརྟེན་ཁོ་ཚོ་ལ་སློབ་སྟོན་མཛད་མཁན་ཞིག་ཡིན་པའི་ཆ་ནས། མི་དེ་ལ་བྱམས་བརྩེ་དང་འབྲེལ་བ་ཅུང་ཟད་ཅིག་གང་དུ་འདུག་བརྟག་ནས་ཞིབ་འཇུག་བྱེད་རྒྱུ་དེ་རེད་ཅེས་བརྗོད་ཡོད་པ་རེད། འདིར་གཅིག་བཤད་ན་རྒྱུན་དུ་བོད་ཀྱི་བླ་ན་མེད་པའི་དམ་པའི་ཆོས་ཀྱི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། མ་ཡི་བྱམས་བརྩེ་མ་ཐོབ་མཁན་གྱི་མི་སུ་ཞིག་མེད་པར་ནན་གསུང་གནང་གི་ཡོད་པ་ལྟར། ཐོག་མ་སྐྱེས་དུས་ནས་མི་སུ་ཞིག་ཡིན་ཀྱང་དེ་ལ་བྱམས་བརྩེ་ཡི་འཁྲི་ཤིང་དུ་མ་འགུལ་བ་ཞིག་མེད་པ་ཞིག་རེད། དེར་བརྟེན་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་བ་ཚོས་ཀྱང། མི་ཚེའི་ནང་ལ་གཞན་གྱིས་བྱམས་སྐྱོང་མང་པོ་མ་རག་པ་དང་ཕ་མ་དང་ཁ་བྲལ་ནས་སྲང་ལམ་དུ་འཚོ་བ་སྐྱེལ་བ། ཆུང་དུས་ནས་བཙོན་འཇུག་མྱོང་བ་སོགས་ཀྱི་མི་རྣམས་ལ་རོགས་པ་བྱེད་དུས། ཁོ་ཚོ་ཡི་སེམས་རྒྱུད་ལ་སྔར་བྱུང་བའི་བྱམས་བརྩེ་དང་འབྲེལ་བའི་ཚོར་བ་ཅུང་ཟད་ཙམ་ཞིག་གང་དུ་འདུག་རྩད་གཅོད་བྱེད་རྒྱུ་དེ་མི་དེར་རོགས་པ་བྱེད་རྒྱུའི་གོམ་པ་དང་པོ་དེ་བརྩི་གི་ཡོད་པ་གཅིག་རེད། གོང་བརྗོད་ཀྱི་ནང་ཆོས་ཀྱི་སེམས་ཁམས་རིག་པ་བ་དེ་ཡིས། ཐ་ན་བྱམས་བརྩེ་ཡི་ཚོར་བ་ཞིག་སེམས་ཁམས་ནང་དངོས་སུ་བསྡད་ཡོད་མེད་ཤེས་དཀའ་བའི་དཀའ་ངལ་ཅན་གྱི་མི་ཞིག་ཡིན་ན་ཡང། དེ་ཡི་སེམས་རྒྱུད་ལ་ཏོག་ཙམ་གྱི་ཡིད་ཆེས་དང་ཐ་ན་སེམས་ལ་བདེ་བ་ཡི་ཚོར་བ་སྤྲོད་མཁན་གྱི་རོལ་དབྱངས་དང་རང་བྱུང་ཁམས་ཀྱི་ཁོར་ཡུག་ལྟ་བུ་ལ་ཡང་འབྲེལ་བ་ཅུང་ཟད་ཡོད་མེད་ཚོར་འཇུག་རྒྱུ་དང། དེ་འདྲ་ཡི་ཚོར་བ་ཞིག་སླེབས་ན། དེ་གཞི་ལ་འཇོག་ནས་རིམ་གྱིས་གཞན་ལ་ཡིད་ཆེས་ཀྱི་ཚོར་བ་སྐྱེ་རུ་འཇུག་དགོས་པ་དེ་ཡིན་པ་རེད། དཔེར་ན་འཁྲི་ཤིང་གི་རྩེ་མོ་ཆུང་ཆུང་ཞིག་ཤིང་སྡོང་གཞན་ལ་བརྟེན་ནས་སྐྱེས་ཡོང་གི་ཡོད་པ་ལྟར། མི་དེའི་སེམས་ཁམས་ནང་ལ་གཞན་ལ་བརྟེན་ས་ཡོད་པའི་ཡིད་ཆེས་སླེབས་པ་བྱེད་རྒྱུ་དང། དེ་ནས་རིམ་བཞིན་རང་ཉིད་བྱམས་བརྩེ་ཡི་ཚོར་བ་སྐྱེ་རུ་འཇུག་དགོས་པ་ལས། མི་དེའི་མི་ཚེའི་རྒྱབ་ལྗོངས་ཀྱི་ཐོག་ནས་རང་གི་སེམས་ནང་ལ་གཞན་ལ་ཡིད་ཆེས་ཤོར་བ་དང་བྱམས་བརྩེ་ཡི་ཚོར་བ་རྒྱུན་རིང་ཤོར་ཚར་བའི་མི་ཞིག་ལམ་སང་བྱམས་བརྩེ་ཡི་ཚོར་བ་འཇུག་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་བྱས་འདུག། ཡང་དྲི་བ་གཏོང་མཁན་གཞན་ཞིག་གིས། ང་ཡིས་ལོ་ཆུང་ཆུང་གི་བྱིས་པ་ཚུད་པའི་མི་ཁ་ཅིག་ལ་རོགས་པ་བྱེད་ཀྱི་ཡོད། ཁོ་ཚོའི་གྲས་ནས་ཁ་ཤས་ཆགས་སྲེད་ཀྱི་བཙན་གནོན་ཕོག་ནས་དཀའ་ངལ་ཆེན་པོ་མྱོང་བཞིན་པ་དང། བྱམས་པ་ཟེར་བ་དེ་ཅི་འདྲ་ཞིག་ཡིན་མིན་ལ་མགོ་འཐོམས་འདུག་ཁོ་ཚོ་ལ་བྱམས་བརྩེ་དང་འདོད་ཆགས་ཀྱི་སྲེད་པ་གཉིས་ཁྱད་པར་གྱི་གསལ་བཤད་ཅི་འདྲ་བྱེད་དགོས་སམ་ཞེས་དྲིས་པར། དེའི་ལན་དུ་དགེ་རྒན་དེ་ཡིས། ང་ཚོ་སངས་རྒྱས་མ་ཚར་བར་དུ་ཆགས་སེམས་ཀྱི་ཚོར་བ་དེ་རྩ་བ་ནས་མེད་པ་ཆགས་ཀྱི་མ་རེད། སྤྱིར་བཏང་གི་མི་དང་མིའི་བར་གྱི་བརྩེ་བ་ཡི་ནང་ལ་ཡང་ཆགས་པ་ཡོང་གི་ཡོད་པ་རེད། དཔེར་ན་ཕ་མ་ཡིས་བུ་ལ་ཡོད་པའི་བརྩེ་བ་དེ་ཞེན་ཆགས་ལ་བརྟེན་ནས་ཡོང་གི་ཡོད་པ་གཅིག་རེད། བྱས་ཙང་སེམས་ཁམས་ཀྱི་བདེ་འཇགས་ཐོག་ནས་ཤོད་དུས། འདོད་པ་དང་ཆགས་པ་དེ་ངེས་པར་དུ་སྡུག་ཅག་ཡིན་དགོས་པའི་སྐད་ཆ་མི་ཤོད་པའི་ཐོག་ནས་ཆགས་པ་དེ་གང་ནས་ཡོད་པ་ངོས་འཛིན་ཡོང་བ་བྱེད་རྒྱུ་དེ་རེད། གལ་ཏེ་སེམས་ནད་ཡོད་མཁན་ཞིག་གིས་བྱམས་བརྩེ་དང་ཆགས་པ་གཉིས་བར་ལ་མགོ་ཧ་ཅང་ཆེན་པོ་འཐོམས་ཡོད་པ་དང། དེ་ཡིས་མི་གང་ཟག་བྱེ་བྲག་པ་ལ་ཆགས་སྲེད་ཀྱི་ཚོར་བ་ཤུགས་ཆེན་པོ་སྐྱེ་བའི་འོག་ནས་སེམས་ལ་དཀའ་ངལ་མྱོང་གི་ཡོད་པ་ཞིག་ཡིན་ན། ཁྱོད་ཀྱིས་མི་དེ་ལ་བཙན་པོའི་ཐོག་ནས་དེ་ལྟར་མ་དྲན་ཞེས་བརྗོད་ན་ནུས་པ་ཐོན་གྱི་མིན་པར། མི་དེ་ལ་ཁྱོད་ཀྱིས། གལ་ཏེ་ཁྱོས་མི་དེ་དང་མཉམ་དུ་རང་གི་འདོད་པ་ལྟར་བྱེད་ཐུབ་པ་ཡིན་ན། དེ་དུས་ཁྱོད་ཀྱི་སེམས་ནང་ཚོར་བ་ཅི་འདྲ་ཞིག་ཡོང་ས་རེད་དམ། དེ་འདྲ་བྱུང་ན་ཁྱོད་ལ་བདེ་བ་ཅི་འདྲ་ཞིག་ཐོབ་ས་རེད་དམ་ཞེས་སོགས་དྲིས་ནས། མི་དེའི་སེམས་ལ་ཡོད་པའི་འདོད་པ་དེ་ངོས་འཛིན་ཡོང་བར་བྱེད་དགོས་པ་ལས། རིན་ཐང་མེད་པར་བརྩི་རྒྱུ་མེད་པ་ཞིག་ཡིན་པ་རེད། དེ་ནི་མིའི་སེམས་ཁམས་སོགས་གང་ཅིའི་ཐོག་ནས་དཀའ་ངལ་ཡོང་མཁན་ཞིག་ཡིན་ན། དེ་ལ་རྒྱུ་མཚན་ཞིག་ཡོད་པ་དེ་ཤེས་རྒྱུ་ལ་རྩོལ་བ་བྱེད་དགོས་པ་ཞིག་རེད། དེ་ནི་ཐ་ན་རང་གི་བྱིས་པ་གསོ་སྐྱོང་བྱེད་དུས་ཀྱང། བྱིས་པའི་སེམས་ཁམས་ནང་ཅི་འདུག་བལྟ་དགོས་པ་ལས་བྱིས་པའི་སྐད་ཆ་དང་བྱ་སྤྱོད་ལ་ལམ་སང་མི་འགྲིག་པའི་ཁོངས་སུ་གཡུགས་ནས་གཤེ་གཤེ་བཏང་ན་བྱིས་པ་དེའི་བློ་སྒོ་འབྱེད་རྒྱུ་ལ་བཀག་འགོག་བྱེད་ཀྱི་ཡོད་པ་ལྟར་རེད། སྤྱིར་བཏང་བྱམས་པ་དང་བརྩེ་བ་ནི་མིའི་ཚེ་སྲོག་འཚོ་གནས་ཐུབ་མིན་གྱི་གནད་དོན་ཞིག་ཡིན་པ་དང། ལྷག་པར་དུ་མིའི་སེམས་ཁམས་ཀྱི་བརྟན་འཇགས་དང་སེམས་ཁམས་ཀྱི་བློ་སྤོབས་སོགས་ནི་བྱམས་པ་དང་བརྩེ་བ་ཡི་ཚོར་བ་ཡོད་པའི་ཐོག་ནས་ཡོང་ཐུབ་ཀྱི་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ། ནང་ཆོས་ཀྱི་ལྟ་གྲུབ་དང་ཉམས་ལེན་བེད་སྤྱོད་བཏང་ནས་ནུབ་ཕྱོགས་སུ་མིའི་སེམས་ཁམས་ཀྱི་འཕྲོད་བསྟེན་བཅོས་ཀྱི་ཡོད་པ་ལྟར། ཨ་མེ་རི་ཁའི་ནང་གི་ནང་པའི་སེམས་ཁམས་རིག་པ་བ་ཞིག་གིས་དེ་དང་འབྲེལ་བའི་གནས་ཚུལ་ཁག་ཅིག་གི་ཐོག་ནས་མི་ལ་སློབ་སྟོན་ཅི་འདྲ་བྱེད་ཀྱི་ཡོད་པའི་སྐོར་ལ་སྙན་སྒྲོན་ཞུས་པ་བཞིན། ཁྱེད་ཀྱིས་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་བ་རྣམས་ཀྱིས་ནང་ཆོས་བེད་སྤྱད་ནས་སེམས་ཁམས་བཅོས་ཐབས་བྱེད་ཀྱི་ཡོད་པ་ཤེས་ཀྱི་ཡོད་པ་ལྟར། ཐེངས་འདིའི་ལེ་ཚན་ནང་ལ་ཇི་ལྟར་བྱས་ནས་སློབ་སྟོན་བྱེད་ཀྱི་ཡོད་པའི་སྐོར་ལ་ཅུང་ཟད་ཀྱི་བྲོ་བ་ཞིག་མྱོང་ཡོད་པའི་རེ་བ་ཞུ་གི་ཡིན། ང་ཚོའི་ལས་རིམ་འདིའི་ནང་ལ་འཕྲོད་བསྟེན་དང་འབྲེལ་བའི་སེམས་ཁམས་སྐོར་སྙན་སྒྲོན་ཡང་ཡང་ཞུ་གི་ཡོད་པས་ཁྱེད་ཀྱིས་མུ་མཐུད་ནས་ང་ཚོའི་ལེ་ཚན་རྗེས་མ་ཁག་ནང་ཉན་རོགས་གནང།